ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅུ་བདུན་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གསུམ་པའི་ཚེས་དགུ། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ཆོ་འཕྲུལ་དུས་ཆེན་ཉིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས། སྐྱེས་རབས་ཀྱི་གསུང་ཆོས་དང། ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་སོགས་གནང་བའི་སྐབས་སྩལ་གནང་བའི་ཞིབ་ཕྲའི་བཀའ་སློབ་ཁག་ངོ་སྤྲོད་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚགས rfa ཚགས org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་ཚོ་སྐུ་ཁམས་བཟང་དེ་ཡང་གཏམ་གླེང་གི་ལེ་ཚན་དེ་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ། ད་རེས་བོད་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅོ་ལྔ་དང་ཆོ་འཕྲུལ་དུས་ཆེན་གྱི་ཉིན་མོ་དེ་ཡིན་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ལ་སྐྱེས་རབས་དང་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་ཀྱི་གསུང་ཆོས་འདི་གནང་ཡོད་དུས་ང་ཚོ་ལེ་ཚན་ནང་ལོགས་ལ་ཞིབ་ཕྲ་གཅིག་ངོ་སྤྲོད་ཞུ་གི་ཡིན་ལགས་ཡ་དམིགས་བསལ། སྤྱི་ཚེས་བརྒྱད་དང་དགུ་ཉིན་གཉིས་ཀྱི་རིང་ལ་གསུང་ཆོས་གནང་ཡ་དེ་ཡིན་པས་ན་དཔལ་འཁོར་ལོ་སྡོམ་པ་ནག་པོ་པའི་ལུགས་ཀྱི་བཀའ་དབང་འདུག་སེ་གནང་ཡོད་རེད་ལ་ཨ་ནི་ང་ཚོས་ཡང་ཚེས་བརྒྱད་ཉིན་གྱི་ནི་སྟ་གོན་གྱི་ཐོག་མར་རྒྱལ་བ་རིན་པོ་ཆེ་ནས་ཡང་བཀའ་སློབ་སྩལ་གནང་པ་དང་དེའི་ངོ་སྤྲོད་ཅིག་ཞུ་གི་ཡིན། བྱས་ཙང་ད་དེ་ཡིན་དུས་ཀ་ནས་ནི་ད་རེས་ད་ཆོ་འཕྲུལ་སྨོན་ལམ་གྱི་གསུང་ཆོས་ཀྱི་སྐབས་ལ་ཡིན་པས་ན་རྒྱལ་བ་རིན་པོ་ཆེ་གི་ཐོག་མར་བཀའ་སློབ་ནང་ལོགས་ལ་ད་ད་ལྟ་བོད་ནང་ལོགས་ལ་ཆོ་འཕྲུལ་སྨོན་ལམ་ཚོགས་ཡ་ལ་དཀའ་ངལ་འཕྲད་བྱས་ཡོད་པ་ཡིན་ནའི་ལགས་བཙན་བྱོལ་ནང་ལོགས་ལ་མུ་མཐུད་བྱས་སྲོལ་རྒྱུན་བཞིན་ནི་རྒྱུན་འཛིན་ཞུ་བཞིན་ཡོད་རེད་ལ་རྗེ་རིན་པོ་ཆེའི་ད་མཛད་པ་བསྐྱངས་གནང་བ་བཞིན་ཡང་རྒྱལ་བ་རིན་པོ་ཆེ་ནས་རྒྱུན་མཐུད་གནང་ཐུབ་པའི་ད་ཐུགས་སྨོན་གནང་གི་ཡོད་པ་དང། ཨ་ནི་དུས་ཚོད་ད་དཀའ་ངལ་ཆེན་པོ་འདིའི་ནང་ལོགས་ལ་ཡིན་པས་ན་སྐུ་ངལ་བསྐྱོན་པ་དེ་གྲུབ་འབྲས་ཐོན་གི་ཡོད་པ་སོགས་ཀྱི་སྐོར་ལ་བཀའ་སློབ་འདུག་སེ་ཅིག་གནང་སོང། ཡ་ད་དེ་རིང་ནམ་རྒྱུན་རྒྱུན་ལྡན་ལྷ་ས་ལ་ཡ་ཨ་ནི་སྨོན་ལམ་ཆེན་མོ་འཚོགས་ནས།

ང་ད་གཟ་པོ་ཤོར་ཞེས་ཡོད་རེད་ངས་སྐུ་གོང་མ་ལ་ཐུབ་བསྟན་རྒྱ་མཚོ་ཟེར་ཅིག་འདུག་བ་ཅི་བསྟན་པའི་ཅིག་མིང་རེད་མ་གཏོགས་དེ་མི་འདུག་བ། ད་ངའི་མིང་འདི་བསྟན་པ་འཛིན་མཁན་གྱི་བསྟན་འཛིན་རྒྱ་མཚོ་ཟེར་ནས་བྱས་ཚར་བས་སྐུ་གོང་མ་ཐུབ་བསྟན་རྒྱ་མཚོ་ལས་ང་དེ་སྐུ་མདུན་སྐུ་གོང་མ་དྭགས་པོ་ནས་ཕེབས་ཞུ་བ་ད་དེ། ཐུབ་བསྟན་རྒྱ་མཚོ་ཟེར་ནས་ཟེར་གྱི་ཡོད་རེད། ང་ཟི་ལིང་ནས་ཡོང་བསྡད་པ་དེ། ད་བསྟན་པ་འཛིན་མཁན་ཆགས་བྱས་བསྟན་འཛིན་རྒྱ་མཚོ་ཟེར་ལབ་རེད། བྱས་ཨེ་རེད་ག་ད། ང་རྟག་པ་དེ

དུས་ཚོད་འདི་འདྲ་ཞིག་ལ་བོད་ལ་ཕེབས་ནས་དངོས་གནས་དྲང་གནས་ཀྱི་རྒྱལ་བའི་ལུང་རྟོགས་ཀྱི་བསྟན་པ་དངོས་གནས་དྲང་གནས་ཀྱི་བོད་སྐད་ད་དག་ཐེར་གནང་དགོས་ས་དག་ཐེར་གནང་གང་ལྟར་བསླབ་བ་གསུམ་གྱི་ཉམས་ལེན་སྡེ་སྣོད་གསུམ་གྱི་འཆད་ཉན་དེ་ཚོ་འབྲེལ་ཏེ་ཞེ་པོ་ཅིག་གི་སྤུས་དག་པོ་ཅིག་བཙུགས་བྱས་འདུག་ས་རེད་ཤག།

ད་ཏཱ་ལའི་བླ་མའི་ཡང་སྲིད་ཨ་འདི་བོད་གཞུང་གིས་གསལ་བསྒྲགས་བྱས་ཡོག་མ་རེད་དེ་ཨནི་ཁོའི་འདུག་བལྟས་ན་ཏཱ་ལའི་བླ་མའི་ཡང་སྲིད་ཕྲུ་གུ་འདི་མ་གཏོགས་འགྲོ་ས་ཡོག་མ་རེད་ཟེར་ནི་ག་ད་ཟི་ལིང་མཱ་ཀྲུའུ་ཞི་ང་ཡག་ཅིག

འདི་ཁ་ཡོད་ལག་ཡོད་ཅིག་དགོས་ཡོད་པ་འདི་གལ་ཆེན་པོ་ཡིན་པ་འདིའི་སྐོར་ལ་བཀའ་སློབ་ཏོག་ཙམ་ཅིག་གནང་སོང། ངས་རྟག་པར་སྨོན་ལམ་འདི་བརྒྱབ་བསྡད་ཡོད། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་གནས་དེར་ནི། སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་ཟེར། འདི་ང་རྟག་པར་ཞེས་སྨོན་ལམ་བརྒྱབ་བསྡད་ཀྱི་ཡོད་རེད། དེ་སྔར་སངས་རྒྱས་ཀྱི་བསྟན་པ་མ་དར་སའི་ལུང་པ་ལ་ནུབ་ཕྱོགས་རྒྱལ་ཁབ་ཚོའི་ནང་ལོགས་ལ་དོ་སྣང་གསར་པ་བྱས་ཡག་པོ་ཞེ་དྲག་རེད། ལྷག་པར་དུ་ཡ་སེམས་ཁམས་རིག་པ་དང་དེ་ཚོའི་ཐོག་ལ་ཚན་རིག་པའི་ནང་ནས་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ཞེ་དྲག་ཡག་པོ་རེད། ཡིན་ནའི་ལོ་རྒྱུས་ཀྱི་ཐོག་ནས་བྱས་ན་ང་ཚོ་རྒྱ་ནག་རྒྱ་ཧོར་བོད་གསུམ་ཟེར་བ་དེ་དེ་སྔར་སངས་རྒྱས་ཀྱི་བསྟན་པ་དར་ནས་ད་བར་སྐབས་དར་རྒུད་སྣ་ཚོགས་བྱུང་བ་མ་གཏོགས་གཞན་བསྟན་པ་དངོས་གནས་དྲང་གནས་ཀྱི་དཔེ་ག་རེ་ཞུ་དགོས་རེད་པས་ཡོངས་སུ་རྫོགས་པའི་བསྟན་པ་དེ་འདྲ་ཅིག་དཔེ་ཆེ་ཆེར་དར་བཞིན་ཡོད་པ་ཡིན་དུས།

གང་ལྟར་ཕྱི་དང་ནང་གི་ཕྱི་གི་རྟགས་མཚན་རུ་མང་པོ་ཅིག་ཐོན་ཡོང་གི་འདུག་ས་དེ་འདྲ་ཡིན་དུས་ཙ་ནས་ང་རའི་ངོས་ནས་སེམས་ཤུགས་བསྐྱེད་བྱས་སྔར་བསྟན་པ་དར་བར་སྐབས་བསྟན་པ་ཉམས་བསྡད་པ་དེ་རྗེས་དེ་ཡར་དངོས་གནས་དྲང་གནས་ཀྱི་ཉམས་པ་སོར་ཆུད་ནས་རྒྱལ་དབང་གི་མིང་ཐོགས་པ་ནང་བཞིན་ཅིག་གིས་ད་ངས་བསྟན་པའི་ཞབས་འདེགས། ག་སོག་རུ་ཕ་གིའི་རླབས་ཆེན་པོ་ཅིག་འགྲུབ་བསམ་པ་ཅིག་སེམས་ཤུགས་བསྐྱེད་བསྡད་ཀྱི་ཡོད། ཁྱེད་རང་ཚོ་ཚང་མ་ལོག་གི་ཐུགས་སྨོན་གནང་ཤོག་ཨེ་ནི་ཆོས་ཉམས་ལེན་བྱེད་ཡག་ཟེར་མཁན་དེ་མི་གཅིག་གི་ཁ་ནས་བཤད་ཡག་མ་རེད་ང་རང་ཚོ་ཚང་མ་ལོག་གི་ཅིག་བསླབ་པ་གསུམ་ལུང་སྡེ་སྣོད་གསུམ་ལ་འཆད་ཉན་དང་ལམ་བསླབ་པ་གསུམ་གྱི་ཉམས་ལེན་སོ་སོས་བྱས་ནས་ཨེ་ནི། དེ་འདྲའི་གི་ད་ཅིག་ལུང་རྟོགས་ཀྱི་ཉམས་མྱོང་རུ་ཡོད་བསྡད་པ་ཅིག་གིས་མི་གཅིག་བྱུང་ན་ཁོ་བསྟན་པ་ལ་ཕན་ཡོང་གི་ཡོད་རེད། བརྒྱ་བྱུང་ན་དེའི་ཚོད་ཀྱི་བསྟན་པ་ལ་ཕན་པ་རེད། སྟོང་བྱུང་ན་དེ་བཞིན་དུ་ཕན་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ང་རང་ཚོ་འདིར་ཡོད་མཁན་ཚང་མ་ལོག་གི་དངོས་གནས་དྲང་གནས་ཀྱི་བོད་གངས་ཅན་གྱི་ལྗོངས་ལ་དཔལ་ནཱ་ལེནྡྲ་ལ་དར་བསྡད་པའི་བསྟན་པ་ལ་སྨོན་མི་དགོས་པ་ཅིག་གིས་ང་ཚོ་བོད་ལ་ཡབ་མེས་ཆོས་རྒྱལ་ཚོའི་བཀའ་དྲིན་མཁན་ཆེན་ཞི་བ་འཚོ་དེ་ཚོའི་བཀའ་དྲིན་ལ་བརྟེན་ནས་དངོས་གནས་དྲང་གནས་ཀྱི་པའི་ཡོངས་སུ་རྫོགས་པའི་བསྟན་པ་སྤུས་དག་པོ་ཞེ་པོ་ཅིག་གི་ད་བྱུང་བསྡད་ཡོད་རེད་ད་དེ། སླར་ཡང་སོར་ཆུད་ཡག་ཅིག་དང་གཅིག་གིས་རྒྱ་ནག་ནང་ལ་ཆ་བཞག་ནས་ནང་པའི་བསྟན་པ་དར་ནས་པའི་ནང་ཆོས་ལ་དོ་སྣང་བྱེད་མཁན་སྔ་མོ་ཡིན་ནའི་མང་པོ་ཞིག་བྱུང་བ་རེད་ལ་ད་ལྟ་ཡིན་ནའི་ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་པའི་ཚོར་བ་ཞིག་འདུག་དེ་འདྲ་ཡིན་དུས། བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་ཟེར་གསུང་བ་ནང་བཞིན་ངའི་ངོས་ནས་སྙིང་སྟོབས་བསྐྱེད་བྱས་རྒྱ་ཧོར་བོད་གསུམ་གྱི་ཡུལ་གྲུ་འདིའི་དེ་བསྟན་པ་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡག་པོ་ཅིག་ཡོང་ཐུབ་ཡག་ཅིག་གི། ཨེ་ནི་ཚིག་སྐམ་པོ་ཅིག་གིས་བཤད་བསྡད་ཡག་མ་ཡིན་པར་ངོ་ཐོག་རྒྱུད་ཐོག་ལ་སྦྱར་ནས་པའི་བསླབ་པ་གསུམ་གྱི་ཉམས་ལེན་དངོས་གནས་དྲང་གནས་མཚན་ལྡན་ཞིག་ཡོང་ཐུབ་ཡག་ཅིག་གི་དེ་ངས་སྨོན་ལམ་རྒྱག་གི་ཡོད་ལ་འབད་བརྩོན་བྱེད་བསྡད་ཀྱི་ཡོད། ཨེ་ནི་དེ་རིང་འདི་གར་འཛོམས་པའི་ཆོས་གྲོགས་ཚོས་ནི་དེ་དགོངས་པ་འཇགས། སྔོན་ལ་སོ་སོ་རང་ཉིད་ཀྱིས་དངོས་གནས་དྲང་གནས་ཀྱི་བསླབ་པ་གསུམ་གྱི་ཉམས་ལེན་པས་ཁ་ཡོད་ལག་ཡོད་ཅིག་གི་བྱེད་ཡག་ཡོད་བསྡད་པ་ཨེ། སོ་སོའི་བྱེད་སྟངས་ཀྱི་ཨེ་མིག་དཔེ་སོ་སོའི་རོགས་པ་གཅིག་བཅུ་བརྒྱ་སྟོང་འདུག་བ་རོགས་པ་ཚོ་ལ་མིག་དཔེ་དེ་འདུག་སེ་སྟོན་ཐུབ་ཡག་ཅིག་གི་འོ་ད་ང་རང་ཚོ་ཚང་མ་ལོག་གི་ཧུར་ཐག་གནང་ཤོག་ཨ།
ད་དེ་ནས་གཞན་ཡང་མུ་མཐུད་ནས་བཀའ་གནང་ཡག་ལ་ད་རྒྱ་ནག་ནང་ལོགས་ལ་ཡིན་པ་ཡིན་ན་འགྱུར་བ་ཅིག་གི་འགྲོ་གི་ཡོད་རེད་ལ་རྒྱ་ཧོར་བོད་གསུམ་ནང་ལོགས་ལ་སངས་རྒྱས་བསྟན་པ་སླར་གསོ་ཡོང་བའི་ད་སྐབས་དེ་ཡིན་པས་ན་ད་གཞན་ལ་ཆོས་བཤད་ཐུབ་པ་ཅིག་དགོས་ཀྱི་ཡོད་པས་ན་ཚང་མས་དེ་ག་ལ་ནི་ཉམས་ལེན་སློབ་སྦྱོང་དགོས་ཡག་དང་འབད་བརྩོན་དགོས་ཀྱི་ཡོད་པའི་ཐོག་ལ་བཀའ་གནང་བའི་ཐོག་ནས་ད་ཆོ་འཕྲུལ་དུས་ཆེན་གྱི་ནི་སྐྱེས་རབས་ཀྱི་གསུང་ཆོས་མུ་མཐུད་གནང་སོང།

ཕལ་ཆེར་ཡིད་ཆེས་ཡོད། དེ་ལུགས་ཀྱི་ཁྱེད་རང་ཚོ་ཚང་མ་ལོག་གི་ཨ་ནི། སྔོན་ལ། མི་ལ་ཆོས་བཤད་ནས། རྒྱུད་དུལ་བ་དགོས་རེད་ཟེར་མ་ལབ་གོང་ལ་སོ་སོ་སློབ་སྦྱོང་བྱས། ཨ་ནི་སློབ་སྦྱོང་བྱས་པའི་དོན་དག་དེ་དེ་ཉམས་ལེན་བསྐྱངས་ནས་ག་ཚོད་ཐུབ་ཐུབ་ཀྱི་མྱོང་བ་སྐྱེ་ཐུབ་པ་བྱུང་ན་ཨེ་ནི། གོ་བ། གུ་རིས་ཟུང་འཇུག་གི་ཐོག་ནས་འདུག་མི་ལ་ཡག་ཆོས་བཤད་ཐུབ་ཡག་བྱེད་གི་འོ་ད་ཁྱེད་རང་ཚང་མ་ལོག་གི་ཨེ་ནི་ད་ང་ཚོ་བཙན་བྱོལ་བའི་ནང་ནས་ཕལ་ཆེར་བཙན་བྱོལ་བ་ད་ཕལ་ཆེར་གྲ་འགྲིག་ཤོས་ཆགས་བསྡད་ཡོད་རེད།

ད་ལྟ་སྐྱེས་རབས་འདོན་ཡག་གི་ལུགས་སྲོལ་ཞིག་ཡོད་རེད་ད་དེ་མཚམས་དེ་སྡོམ་ལ་སྟག་མོ་ཤི་བི་ཀོ་སལ་བདག་ཚོང་དཔོན་གཉིས་དང་རི་བོང་དང་ཨ་གསྟྱ་དང་ཤ་སྦྱིན་དང་ཐམས་ཅད་སྒྲོལ་དང་མཆོད་སྦྱིན་བྱེད་བདག་ཉིད་ཆེན་པོ་རྣམས་ཀྱིས་རྒུད་པར་གྱུར་ཏམ་བདག་ཉིད་ཆེན་པོ་རྣམས་ནི་རྒུད་པར་གྱུར་ཏམ་དབང་ཕྱུག་ཕུན་སུམ་ཚོགས་པར་གྱུར་ཀྱང་རུང་སྟེ། སེམས་ཅན་རྣམས་ལ་སྙིང་བརྩེ་བར་ལྷོད་པར་མི་འགྱུར་རོ། དེ་ཡང་འདི་ལྟར། བྱང་ཆུབ་སེམས་དཔའ་ཡུན་རིང་པོ་ནས་བསོད་ནམས་སྤྱོད་པ་ལ་རབ་ཏུ་གོམས་ཤིང། སྦྱིན་པ་དང་དུལ་བ་དང་སྡོམ་པ་དང། སྙིང་རྗེ་ས་ལ་འདྲིས་པར། སྙིང་རྗེ་ལ་འདྲིས་པར་གྱུར་པ། གཞན་ལ་ཕན་པར་སྤྱོད་པ། ཁྱད་པར་ཅན་ལ་ངེས་པར་སྤྱོད་པ་དེ་རེ་ཤིག་ཅིག། ད་སངས་རྒྱས་བཅོམ་ལྡན་འདས་ཁོ་རང་རང་ད་རྒྱལ་པོའི་རྒྱུད་ལ་འཁྲུངས། དེ་ནས་རྗེས་འཁོར་བ་ལ་སྙིང་པོ་མེད་པར་གཟིགས་ནས་ལོ་དྲུག་དཀའ་སྤྱད་མཛད། བྱས་ནས། ད་གང་ལྟར་དེའི་ཚེ་དེ་དུས་ཀྱི་རྒྱ་གར་གྱི་སྟོན་པ་ཚོས་ཅིག་ཕྱི་ཡི་ཆ་རྐྱེན་རུ་དེ་འདྲའི་གི་ཐོག་ནས་ད་གཙུག་ལག་ཁང་བཞེངས་ཡག་ལ་སོགས་རུ་དེ་འདྲའི་བྱས་ནས་ཡོང་གི་ཡོད་རེད། བཅོམ་ལྡན་འདས་ཀྱིས་ལོ་དྲུག་དཀའ་སྤྱད་མཛད་ནས་པའི་ཆ།

བའི་རྒྱ་བར་འགྱུར་བ་བྱས་ནས་དེ་ཁུ་སིག་གི་ཚད་ལ་སླེབས་ཏེ་ཡོད་རེད་དེ། ཡིན་ནའི་མ་གདུལ་བྱ་ཚོ་ལ་ཡང་ཁམས་དང་མོས་པ་དང་འཚམས་པའི་ཨེ་ནི་བླང་དོར་གྱི་གནས་བསྟན་ནས་རིམ་པས་རིམ་པས་ཀྱི་ཨེ་ནི་སྟོན་པའི་རྗེས་འབྲང། རྣལ་མ་ཞིག་ཡོང་ཡག་གི་ད་འབད་བརྩོན་གནང་བ་རེད། བཅོམ་ལྡན་འདས་ཀྱིས་དེ་འདྲའི་གཅིག་གིས་ད་འབད་བརྩོན་གནང་བའི་འབྲས་བུ་དུས་ད་ལྟ་ཡིན་ན་ཡང་འཛམ་བུ་གླིང་འདི་སྒང་ལ་ང་ཚོ་མཐོང་ཆོས་ཀྱི་དངོས་གནས་དྲང་གནས་ཀྱི་སྟོན་པ་ཤཱཀྱ་ཐུབ་པའི་རྗེས་འབྲང་ཀྱི་བཤད་དགོས་བྱུང་ན་བཤད་རྒྱུ་ཡོད་དེ་བ་སྒོམ་ནས་ཉམས་མྱོང་ཡོད་དེ་བ་དེ་འདྲས་ཀྱི་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་ཨ་ནི་སངས་རྒྱས་ཀྱི་བསྟན་པ་འཛམ་བུ་གླིང་འདི་སྒང་ལ་ད་དུང། མུ་མཐུད་ནས་གནས་པ་དང་གནས་པ་ཙམ་དུ་མ་ཟད་པ་བྱས་ཨེ་ནི་ཕྱིས་སུ། ཀླུ་སྒྲུབ་ཡབ་སྲས་ལ་སོགས་པ། ཐོགས་མེད་སྐུ་མཆེད་ཡབ་སྲས་ལ་སོགས་པ་དེ་ཚོའི་གྲས་ཀྱིས་ཨེ་ནི་ལུང་དང་རིགས་པའི་ཐོག་ནས་ཨེ་ནི་སངས་རྒྱས་ཀྱི་བསྟན་པ་དྲི་མ་མེད་པ་ཅིག་ཡིན་པ་འདི་ཕར་ཏོག་ཙམ་རིགས་པས་བསྒྲུབས་ནས།

ཨེ་ནི། ལུང་དྲངས་ཚར་ནས་ཨེ་ནི། ཞྭ་མོ་འདི་ཡར་གོན་ནས་ཁྱབ་པ་མ་བྱུང། ལུང་འདི་འདྲ་ཅིག་ད་ཡོད་རེད་དེ། ང་ཚོ་རིགས་པ་ལ་གཙོ་བོ་བསྟེན་གྱི་ཡོད་རེད་མ་གཏོགས་ལུང་ཙམ་ལ་སྐྱབས་སུ་མཆི་གི་ཡོད་མ་རེད་ཟེར་བ་འདི་རེད། འདི་ཡག་པོ་རེད་དོ་བ། བྱས་ཙང་ང་རང་ཚོའི་གོམས་གཤིས་འདི་མཁན་ཆེན་ཞི་བ་འཚོའི་ཐུགས་རྗེ་བཀའ་དྲིན་རེད། ང་ཚོ་དངོས་གནས་རིགས་པ་ལ་གཙོ་བོ་བསྟེན་ཡག་ཅིག་འདུག་ཨ་ང་ཚོ་ཕྱི་འདི་ཡག་རེད་ད། དུས་ད་ལྟ་རྒྱ་ཧོར་བོད་གསུམ་ལ་སངས་རྒྱས་ཀྱི་བསྟན་པ་དངོས་གནས་རིགས་པའི་ལམ་ནས་ཕར་ཏོག་ཙམ་འགྲེལ་བཤད་རྒྱབ་ནས་བྱེད་ཐུབ་ཡག་ཅིག་ཕལ་ཆེར་བོད་གཅིག་པོ་རེད། ཆེན་པོ་ཧོར་གྱི་ཡུལ་ཁག་ལ་དེ་སྔ་ཡག་པོ་ཞེ་དྲག་བྱུང་པ་རེད། ཡིན་ནའི་ད་བར་སྐབས་དར་རྒུད་སྣ་ཚོགས་བྱུང་པ་རེད། ཨ་ནེ་རྒྱ་ནག་ནང་ལ་ཡིན་ནའི་རྒྱ་ནག། སྤྱི་ཡོངས་ཀྱི་ཕྱོགས་ནས་བཤད་ན་སྤྱི་ཡོངས་ཀྱི་ཆ་ནས་བཤད་ན་རྒྱ་ནག་ནང་པའི་ལུང་པ་རེད། སྔ་མོ་ང་རྒྱ་ནག་ལ་ཡར་སླེབས་ནས་ས་ཆ་མང་པོ་ལ་ང་འགྲོ་མྱོང། ནང་པའི་ལྷ་ཁང་མང་པོ་ཞེ་པོ་ཅིག་འདུག་པ།

ཕྱི་ནས་ཁོ་བོད་ཀྱི་སྤུས་ཀ་རུ་དེ་དེ་ནས་ང་ཚོ་ད་སྟོན་དགོས་རེད་བ། དངོས་གནས་དྲང་གནས་ཀྱི་བཙན་བྱོལ་ལ་ཡོད་དུས་པའི་བོད་པ་ཚོས་པའི་འདྲ་འབྲེལ་གནང་ནས་མི་འདྲ་ཅིག་གི་ནང་པའི་ཆོས་ཉམས་ལེན་བྱས་ནས་དེ་འདྲ་ཞིག་འདུག་ག་བསམ་པའི་ཡིད་སྨོན་གྱི་ཡ་ཞིག་བྱུང་པ་ཡིན་ན་དེ་ནི་མ་འོངས་པ་ལ་ཡ་རྒྱ་ཧོར་བོད་གསུམ་གྱི་ད་ས་ཁུལ་ཨེ་ལྷག་པར་རྒྱ་ནག་ནང་ལ་ཡ

བྱས་ཏེ་ཨ་ནི་ངས་འདི་བར་དུ་ཧུར་ཐག་བྱས་པ་ཡིན། བོད་ཀྱི་ཆབ་སྲིད་དང་ཆེད་ཀྱི་གནས་ཚུལ་མང་པོ་ཅིག་ལ་དར་རྒུད་སྣ་ཚོགས་ཅིག་གི་རྐྱེན་མང་པོ་འཕྲད་པ་རེད་དེ། ངས་འདིའི་ནང་ལོགས་ལ་ཡར་གདོང་ལེན་བྱས་ནས། དངོས་གནས་དྲང་བྱེད་ཀྱི་བོད་ཀྱི་ཆོས་དང་རིག་གཞུང་འདི།

བྲག་ལྟར་འཇིགས་པའི་གླང་ཆེན་དག་ཕན་ཚུན་འཐབ་མོ་བྱེད་པ་ཡི། རྡུལ་གྱི་དྲི་ནི་མི་བཟོད་པས་དུས་མཐའི་རླུང་གིས་གཡོས་པ་བཞིན་གློག་ལྟར་འགྱུ་བའི་བ་དན་ཅན། ཤིང་རྟའི་སྒྲ་ཆེན་བསྒྲགས་པ་ནི་ཕྱོགས་རྣམས་ཀུན་ཏུ་ཁྱབ་གྱུར་པ། སྤྲིན་ཆེན་གློ་བུར་ལྷགས་པ་བཞིན་ཕན་ཚུན་མདའ་རྣམས་འཕངས་པ་ཡིས། ལྷ་དང་ལྷ་མིན་དཔའ་བོ་དང་གདུགས་དང་རྒྱལ་མཚན་གོ་ཆ་དང། ཅོད་པན་དག་ནི་འགྱེལ་བར་འགྱུར། དེ་ནས་ལྷ་མིན་མདའ་འཕངས་བདས་པ་དང། ལྷ་དབང་དཔུང་ནི་འཇིགས་པས་བྱེར་བར་འགྱུར། དགྲ་ཡི་དཔུང་ནི་ཤིང་རྟས་རྣམ་བཅིལ་ནས། ལྷ་དབང་གཅིག་པུ་གཡུལ་ངོར་བརྟན་པར་འགྱུར། དེ་ནས་ལྷ་མ་ཡིན་གྱི་དཔུང་རབ་ཏུ་དགའ་བས་ཤིན་ཏུ་སྡོ་བར་གྱུར་ཏེ་ཅ་ཅོ་སྒྲ་ཆེན་པོ་སེང་གེའི་སྒྲ་བཞིན་སྒྲོགས་པ་མཐོང་བ་དང། ལྷ་ཡི་དབང་པོའི་ཁ་ལོ་པ། མ་ཏཱ་ལིས་བདག་ཅག་གི་དཔུང་བྲོས་པར་གྱུར་པ་མཐོང་ནས་ད་ནི་སླར་ལྡོག་པའི་དུས་ལ་བབ་བོ་སྙམ་ནས་ལྷ་ཡི་དབང་པོའི་ཤིང་རྟ་སླར་བཟློག་གོ་དེ་ནས་ལྷ་ཡི་དབང་པོ་བརྒྱ་བྱིན་གྱིས་ཤིང་ཤལ་མ་ལི་ལ་ནམ་མཁའ་ལྡིང་གི་ཚང་བཅས་པ་དག་ཅིག་ཤིང་རྟ་དྲངས་པའི་གཉའ་ཤིང་གི་རྩེ་མོས་ཕོག་འཕོག་པར་གྱུར་པའི་ལམ་དུ་བབ་པ་མཐོང་ངོ་མཐོང་མ་ཐག་ཏུ་སེམས་སྙིང་རྗེ་ལ་དམིགས་ནས་ཁ་ལོ་པ་མ་ཏཱ་ལི་ལ་འདི་སྐད་ཅེས་སྨྲས་སོ། ཤལ་མ་ལི་ཡི་ཤིང་ལ་བྱ་ཚང་དག་བཅས་པའི་ནང་ན་བྱ་ཕྲུག་མ་ཚར་བ་འཁོད་པ་འདི་དག་ཤིང་རྟའི་གཉའ་ཤིང་གིས་ཕོག་ནས་མི་ལྟུང་བར་ནི་ཤིང་རྟ་དྲོངས། མ་ཏཱ་ལིས་སྨྲས་པ་འཕགས་པ། ལྷ་མ་ཡིན་གྱི་དམག་འདི་དག་ད་དུང་ཅུང་སླར་མི་ལྡོག་གོ་བརྒྱ་བྱིན་གྱིས་སྨྲས་པ། འོ་ན་ཅི་ཉེས། ནམ་མཁའ་ལྡིང་གི་ཚང་འདི་དག་ལས་ལེགས་པར་ཟུར་ཅིག་ལེགས་པར་ཟུར་ཅིག། མ་ཏཱ་ལིས་ཡང་སྨྲས་པ་ཤིང་རྟ་འདི་ནི་སླད་དུ་བཟློག་ན་གདོད། བྱ་རྣམས་ལ་ནི་རབ་ཏུ་ཕན་འགྱུར་ན་ལྷ་རྣམས་ལ་ནི་གནའ་ནས་སྐབས་རྙེད་པས། དགྲ་ཡི་དམག་ཚོགས་འདི་དག་མངོན་ཕྱོགས་མངོན་ཕྱོགས་མཆི། དེ་ནས་ལྷ་ཡི་དབང་པོ་བརྒྱ་བྱིན་སྙིང་རྗེའི་དབང་གིས་རང་གི་ལྷག་པའི། བསམ་པ་ཁྱད་པར་ཅན་དང་སྙིང་སྟོབས་ཀྱི་ཁྱད་པར་བསྟན་པའི་ཕྱིར་སྨྲས་པ། སེམས་ཅན་འཇིགས་པས་ཉེན་པ་འདི་བསད་ཕྱིར་སྨད་པའི་གཏམ་ངན་ཕོག་ཅིང་གསོན་པ་བས་ལྷ་མིན་མཚོན་གྱིས་ཕོག་སྟེ་ཤི་ཡང་སླ། དེ་བས་ཤིང་རྟ་སླད་དུ་ཟློག་པར་བྱོས། དེ་ནས་མ་ཏ་ལིས་དེ་ལྟར་བགྱིའོ་ཞེས་མཉན་ནས། དེའི་ཤིང་རྟ་རྟ་སྟོང་དང་ལྡན་པ་སླར་བཟློག་གོ། དགྲ་རྣམས་ཀྱིས་ནི་དེའི་མཐུ་སྔར་མཐོང་ཞིང། ཤིང་རྟ་གཡུལ་ངོར་སླར་ལོག་མཐོང་བ་དང་ཆར་སྤྲིན་ནག་པོ་རླུང་གིས་གཏོར་བ་བཞིན། སྐྲག་ནས་བརྟབས་ཤིང་རབ་ཏུ་རྟབ་རྟབ་པོ་ཟེར་དེ་འདྲ། བརྟབས་ཤིང་རབ་ཏུ་མགྱོགས་པར་བྱེར། བདག་གི་དམག་ཚོགས་ཕམ་ཡང་སླར་ལོག་ཅིང། དགྲ་ཡི་དམག་ཚོགས་ལམ་ནས་བཀག་སྟེ་འཐེན། གཅིག་པུར་གྱུར་ཀྱང་རབ་ཏུ་དཔའ་སྲིད་པས། དགྲ་རྣམས་སྤ་ནས་རབ་ཏུ་གོང་བར་འགྱུར། ལྷ་མིན་གཡུལ་དེ་ཕམ་པར་གྱུར་མཐོང་ནས། ལྷ་དབང་དཔུང་ཡང་དེ་ནས་སླར་ལོག་གྱུར། ལྷ་ཡི་དགྲ་རྣམས་འཇིགས་ནས་བྱེར་གྱུར་པ། དེ་དག་སླར་ལོག་ཕོད་པར་ཡོང་མ་གྱུར། སླར་ལྷ་ཡང་དགའ་ཞིང་ངོ་ཚ། ལྷ་ཡང་དགའ་ཞིང་ངོ་ཡང་ཚ་བཞིན་དུ། ལྷ་ཡི་བདག་པོ་ལ་ནི་གསག་བྱས་ཀྱང། ཁ་གསག་ཟེར་དེ་འདྲ། རྒྱལ་བའི་དཔལ་གྱིས་ལུས་མཛེས་མདངས་གསལ་ཞིང། སླས་རྣམས་དགའ་བའི་མཁར་གྱི་ནང་དུ་སོང། དེ་ལྟར་དེ་ཉིད་དེའི་གཡུལ་ལས་རྣམ་པར་རྒྱལ་ཏོ་དེ་བས་ན་གསུངས་པ། ངན་པ་རྣམས་ནི་སྙིང་རྗེ་མེད་པར་སྡིག་པ་སྤྱོད། བློ་འབྲིང་རྣམས་ནི་ཕོངས་ན་སྙིང་རྗེར་བཅས་ཤིང་སྤྱོད། སྐྱེ་བོ་དགེ་བ་རྣམས་ནི་སྲོག་དང་བྲལ་གྱུར་ཀྱང་རྒྱ་མཚོའི་དུས་བཞིན་རང་གི་ཚུལ་དང་འགལ་མི་བྱེད། དེ་ལྟར་ལྷ་ཡི་རྒྱལ་སྲིད་དང་སྲོག་ཀྱང་བོར་ཏེ་བཅོམ་ལྡན་འདས་ཀྱིས་རིང་པོ་ནས་སེམས་ཅན་དུ་ཡོངས་སུ་བསྐྱངས་པས་ན། ཤེས་རབ་ཅན་གྱིས་དེ་དག་ལ་འདིར་ངན་སེམས་སྐྱེས་པའང་མི་རིགས་ན་གནོད་པར་བྱ་བར་ལྟ་སྨོས་ཀྱང་ཅི་དགོས། དེ་བས་ན་འཕགས་པ་རྣམས་ཀྱིས་སྲོག་ཆགས་རྣམས་ལ་སྙིང་རྗེ་དང་ལྡན་པར་བྱ་བའི་རིགས་སོ། དེ་ལྟ་བས་ན་ཆོས་སྤྱོད་པ་རྣམས་ནི་ཆོས་ཉིད་བསྲུང་བར་བྱེད་དོ་ཞེས་གསུངས་པ་དང་ཡང་སྦྱར་བར་བྱའོ། དེ་བཞིན་གཤེགས་པའི་ཡོན་ཏན་བསྔགས་པ་དང་རིམ་གྲོ་བསྐྱེད་དེ་ཆོས་ཉན་པ་ལའང་སྦྱར་བར་བྱའོ། བརྒྱ་བྱིན་གྱི་སྐྱེས་པའི་རབས་ཏེ་སྐྱེས་རབས་བཅུ་གཅིག་པའོ། ད་དེ་ཤི་གྲུབ་སོང་དེ་རིང་ད་ད་ག་ཡིན། ད་ད་ཧ་ད་ང་ཚོ་ད་སྨོན་ལམ་ཚོགས་པའི་གདང་ར་རེད་ལ་མུ་མཐུད་ནས་རྒྱ་ཧོར་བོད་གསུམ་ལ་སངས་རྒྱས་ཀྱི་བསྟན་པ་མུ་མཐུད་ནས་ཅིག་ཡར་རྒྱས་འགྲོ་ཡག་ཅིག་གི་ཨེ་ནི་སྐུལ་མ་ཡིན་ད། ཧོ། ཆབ་བྲག་ཆེན་ནས་ཨེ་ནི་མཎྜལ་ཕུལ་ཤོག་ཨ།

དེ་ནས་ད་ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་གནང་ཡོང་དུས་ག་ནས་རྒྱལ་བ་རིན་པོ་ཆེ་ནས་བཀའ་སློབ་ནང་ལོགས་ལ་རང་གཅེས་འཛིན་གྱིས་ད་སྡུག་བསྔལ་ཡོང་ཡག་གི་རྒྱུ་གཅིག་བྱེད་ཀྱི་ཡོད་དུས་ག་ནས་གཏན་དུ་ཆགས་པའི་བདེ་བ་གཅིག་དགོས་ཀྱི་ཡོད་པ་ཡིན་ན་གཞན་གཅེས་འཛིན་དགོས་ཡག་དེ་གལ་ཆེན་པོ་ཡིན་པའི་སྐོར་ལ་གནས་ལུགས་འདུག་གཅིག་བཀའ་གནང་སོང།

ཡིན་དུས་ཙམ་ནས་ད་སྔོན་ལ། འཛམ་བུ་གླིང་འདི་སྒང་གི་མི་ཡིས་མཚོན་པའི། སེམས་ཅན་མཐའ་དག་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད། འོ་ད་དེ་ཐམས་ཅད་སྡུག་བསྔལ་གྱི་རྒྱུ་དེ་རང་གི་རྒྱུད་ལ་ཡ་ཡོད་བསྡད་པའི། རང་གཅེས་འཛིན་དང་མ་རིག་པ་གཉིས་ཀྱིས་བྱས་ཡོང་གི་ཡོད་པ་དེ་གསལ་བོ་རེད། ས་དེ་འདྲ་ཡིན་དུས་ད་སྟོན་པ་བཅོམ་ལྡན་འདས་ཀྱི་དགོངས་པ་ཨེ་ནི། ལྷག་པར་ཨེ་ནི་རྒྱ་གར་གྱི་མཁས་པ་ཚོས་རིགས་པའི་ལམ་ནས་གཏན་ལ་ཕབ་བཞག་པའི་ད་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ང་ཚོ་ག་ཚད་ཐུབ་ཐུབ་ཀྱིས་ཉིན་རེ་བཞིན་དུ་བསམ་བློ་བཏང་ཐུབ་པ་བྱུང་ན་དགེ་མཚན་ཆེན་པོ་ཡོད་པ་རེད། དེ་འདྲ་ཡིན་དུས་ད། ད་རེས་ང་རང་ཚོ་འཛམ་བུ་གླིང་གི་དེའི་སྒང་གི་མི་མངལ་སྐྱེས་ཁམས་དྲུག་ལྡན་དེ་འདྲ་གཅིག། སངས་རྒྱས་ཀྱི་ཆོས་དར་སའི་ཡུལ་ལ་ཡར་སྐྱེས། ད་དེ་འདྲའི་ཞིག་ཡོད་པ་ཡིན་དུས་ཙམ་ནས་ད་རེས་ང་རང་ཚོ་རང་གཅེས་འཛིན་གྱི་གཞན་དབང་ལ་བཏང་ནས་རང་གཅིག་པུ་བསམ་བཏང་བསྡད་པ་ཡིན་ན་སྡུག་བསྔལ་ཟད་ཡག་ཡོད་མ་རེད། དུས་ཚོད་ཀྱི་རང་བཞིན་གྱིས་ཕར་སྡུག་བསྔལ་ཟད་ཡག་ཞིག་མི་འདུག་ག། ཁོ་སྡུག་བསྔལ་གྱི་རྒྱུ་ང་རང་ཚོའི་རྒྱུད་ལ་ཡ། ཨེ་ནི། རང་གཅེས་འཛིན་དང། ཨེ་ནི་རྨོངས་པ་མ་རིག་པ་ཟེར་བ་འདི་གིས་ཨེ་ནི། སྡུག་བསྔལ་ཡོང་ཡག་གི་རྒྱུ་བྱེད་ཀྱི་ཡོད་པ་ཡིན་དུས་ཙམ་ནས། རང་གཅེས་འཛིན་དང། ཨེ་ནི་བདག་ཏུ་འཛིན་པའི་བདེན་འཛིན་གཉིས་པོ་དེ་ཇི་སྲིད་ང་རང་ཚོའི་རྒྱུད་ལ་གནས་པ་དེ་སྲིད་དུ་བཀྲ་མི་ཤིས་པ་ཞིག་ཡོང་བསྡད་ཡག་ཆོས་ཉིད་རེད། ས་འདི་འདྲའི་ཡིན་དུས་ད་ད་རེས་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་དང་མཇལ་ནས། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཅིག་སེམས་གཏིང་ནས་མོས་པ་ཅིག་སྐྱེས་བྱས་བསྡད་ཡོད་རེད། འདི་འདྲའི་ཡིན་དུས་ད་སྔོན་ལ་ང་རང་ཚོ་ཚང་མ་ལོག་གིས་ནམ་མཁའི་མཐས་གཏུགས་པའི་སེམས་ཅན་འདི་ཐམས་ཅད་ལོ། སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ། རང་ཉིད་དང་སྒོ་ཀུན་ནས་མཚུངས་པ་རེད། འོན་ཏང་ང་རང་ཚོ་རང་ཉིད་ཆ་བཞག་ན། འདྲ་འདྲའི་ནང་ནས་མི་འདྲ་གཅིག་གིས་སངས་རྒྱས་ཀྱི་ཆོས་དང་མཇལ། ཨེ་ནི། སྐྱོན་གྱི་རྩ་བ་དེ་རང་གཅེས་འཛིན་དང་བདེན་འཛིན་གྱིས་བྱེད་ཀྱི་ཡོད་པ་དེ། བ་ཁོ། ག་སོགས་རེད་གོ་ད་རོ་ཐོས་ནས་ཐོས་པ་ཙམ་དུ་མ་ཟད་པའི་ཉིན་རེ་བཞིན་དུ། ཨེ་ནི། བྱང་ཆུབ་ཀྱི་སེམས་སྒོམ་ཡག་དང་སྟོང་ཉིད་ཀྱི་ལྟ་བ་སྒོམ་ཡག་ཉིན་རེ་བཞིན་དུ་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས་ད་ཨ་མདའ་དེ་སྐབས་སུ་བབ། ནམ་མཁའི་མཐས་གཏུགས་པའི་སེམས་ཅན་སྤྱི་དང་ལྷག་པར་དུ་ཡང་འཛམ་བུ་གླིང་འདིའི་སྒང་གི་ཨེ་ནི་འགྲོ་བ་མིའི་རིགས་གཙོ་བོ་རུ་གྱུར་པའི་སེམས་ཅན་འདི་ཚང་མ་ལོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད། དེ་ཐམས་ཅད་ལོ་དངོས་དང་བརྒྱུད་པའི་སྒོ་ནས་ནི་ཕན་པ་འབའ་ཞིག་སྒྲུབ་བསམ་པ་ཅིག་གི་སེམས་ཤུགས་ཤིག་སྐྱེས།

དུས་ཚོད་ཐུང་ཐུང་གཅིག་བསྒོམས་པ་ཡིན་ན་ཡང་དེས་ཚོགས་རྒྱ་ཆེན་པོ་བསགས་ཡག་དང་སྡིག་སྒྲིབ་མང་པོ་སྦྱང་ཡག་ཅིག་ཡོང་གི་ཡོག་རེད།
དེ་ནས་ནི་མུ་མཐུད་བྱས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འབྲངས་པ་ནི་བསྟན་འཛིན་གྱི་སྐྱེས་བུ་དམ་པ་ཚང་མས་ཡིན་པས་ན་བྱང་ཆུབ་སེམས་དང་སྟོང་ཉིད་ནི་སྒོམ་དགོས་ཀྱི་ཡོད་པ་འདི་གསུང་མཁན་ཤ་སྟག་ཅིག་ཆགས་ཡོག་རེད་བྱས་ཙང་ནི་བྱང་ཆུབ་སེམས་དེ་སྒོམ་པའི་ཕན་ཡོན་དང་འདིའི་སྐོར་ནས་ནི། མདོ་གཅིག་གི་ནང་གསུངས། སངས་རྒྱས་བཅོམ་ལྡན་འདས་ད་ལྟ་ང་རང་ཚོས་དངོས་སུ་མཇལ་ཡག་བྱུང་བ་ཡིན་ནའི་བྱང་ཆུབ་ཀྱི་སེམས་སྒོམ་སྟོང་ཉིད་སྒོམ་གསུང་ཡག་ཅིག་ལས་ལྷག་པ་ཅིག་གསུང་ཡག་ཡོག་མ་རེད། བཅོམ་ལྡན་འདས་ཀྱི་རྗེས་འབྲང་གི་བསྟན་འཛིན་གྱི་སྐྱེས་བུ་དུས་ད་ལྟ་བར་དུ་སྟོང་ཕྲག་མང་པོ་བྱུང་ཡོད་དེ་ཚང་མ་ལོག་གིས་བྱང་ཆུབ་ཀྱི་སེམས་སྒོམ་སྟོང་ཉིད་སྒོམ་གསུང་ཡག་ཅིག་ཤ་སྟག་ཆགས་བསྡད་འདུག་བ། ང་རང་ཚོའི་བླ་མ་ཚོས་བྱང་ཆུབ་ཀྱི་སེམས་སྒོམ་སྟོང་ཉིད་སྒོམ་གསུང་ཡག་ཅིག་གསུང་གི་འདུག་བ། ད་དེ་འདྲ་ཡིན་དུས་ཙམ་ནས་ང་རང་ཚོ་ཨ་མདའ་དེ། ཨེ་ནི། ད་རེས་མི་ལུས་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ། ཨེ་ནི། འགྲོ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་དེ་གྱད་དེ་ཚང་མ་ལོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད། དེ་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་བ་ཞིག་བྱུང་ན་ཅི་མ་རུང། སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་བ་ཞིག་བདག་གིས་བྱའོ་སྙམ་པའི་བློ་ཡག་པོ་ཅིག་སྐྱེས། ནམ་མཁའི་མཐས་གཏུགས་པའི་སེམས་ཅན་རང་དང་རང་འདྲ་བ་སྡུག་བསྔལ་མི་འདོད་པ་བདེ་བ་འདོད་པ་དེ་ཐམས་ཅད་ལོ་སྡུག་བསྔལ་གྱི་རྩ་བ། ཐབས་ཀྱི་ཆ་ནས་རང་གཅེས་འཛིན་གྱིས་བྱེད་ཀྱི་ཡོད་པ་ཡིན་དུས་ཙམ་ནས་འོ་ན་དེ་འདྲའི་དོད་པོའི་ཨེ་ནི་རང་གཅེས་འཛིན་དེ་གི་ལྡོག་ཟླ་དེ། གཞན་གཅེས་པར་འཛིན་པའི་གཅེས་འཛིན་དེ་གི་བྱས་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་བ་ཞིག་བདག་གིས་བྱའོ་སྙམ་པའི་ཨེ་ནི་སེམས་ཡག་པོ་ཅིག་སྐྱེས། ཨོ་དེ་འདྲ་གི་ནམ་མཁའི་མཐས་གཏུགས་པའི་སེམས་ཅན་སྡུག་བསྔལ་ཕྲ་མོ་ཙམ་ཡང་མི་འདོད་བདེ་ལ་ནམ་ཡང་ཆོག་ཤེས་མེད་པ་དེ་ཀི་དེ་གི་ཚང་མ་ལོག་གི་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་བ་ཞིག་ཅིས་ཀྱང་བྱ། དེ་ལྟར་བྱེད་ནུས་པར་བླ་མ་དང་བྱིན་གྱིས་བརླབ་ཏུ་གསོལ་སྙམ་པའི་ཐོག་ནས་ད་སྔོན་ལ་ཨེ་ནི་ཀུན་རྫོབ་བྱང་ཆུབ་ཀྱི་སེམས་བསྒོམ་ཡག་དེ་ཡིན་ད། ད་རང་ཉིད་ལྷ་ཡི་རྣལ་འབྱོར་ཡོད་ན་རེད་མེད་ན་རེད་གང་ལྟར་ཐ་མལ་པའི་མི་དག་གི་ཐོག་ནས་ད་དངོས་ནས་ད། འཛམ་བུ་གླིང་འདིའི་སྒང་གི་ང་ཚོ་མཐོང་ཆོས་ལ་ཡོད་བསྡད་པའི་མི་དེ་ཡི་དེ་གིས་མཚོན་པའི་སྲོག་ཆགས་ཚང་མ་ལོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད། ཨོ་ད་དེ་ཐམས་ཅད་རེད་དམ་སྡུག་བསྔལ་གྱི་རྒྱུ་དེ་གློ་བུར་བ་རེད། གཉེན་པོ་བསྟེན་ན་ཟད་ཐུབ་ཡ་ཞིག་རེད། ས་དེ་འདྲ་ཡིན་དུས་ཙང་ནས། ཨེ་ནི། ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་བར་བྱའོ་སྙམ་པའི་བློ་ཡག་པོ་ཅིག་སྐྱེས་ཤོག་ཨ། སེམས་ཅན་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་ཏེ་རྣམ་མཁྱེན་རྒྱལ་བའི་གོ་འཕང་ལ་འགོད་པར་བྱ་སྙམ་པའི་བློ་རྩེ་གཅིག་པ་ཞིག་སྐྱེས་ནས། ད་ལྟ་འདི་བྱང་ཆུབ་ཀྱི་སེམས་བསྒོམ་ཡག་དེ་ཡིན་ད། འོ་ཡ། ཁྱུག་ཙི། ང་རང་ཚང་མ་ལ་འདི་སྒང་ལ་ཨེ་ནི་ཅིག་སྒོམ་ཤོག་ཨ། སེམས་ཅན་ཐམས་ཅད་ཀྱི་དོན་དག་ལ་སངས་རྒྱས་ཀྱི་གོ་འཕང་ཅི་ནས་ཀྱང་ཐོབ་པར་ཤོག་ཅིག་ཐོབ་པར་བྱའོ། འགྲོ་བ་འདི་དག་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་བར་བདག་གིས་བྱའོ་སྙམ་པའི་ལྷག་བསམ་རྩེ་གཅིག་པ་ཞིག་གིས་ཨེ་སྐྱེས་བྱས། ཨེ་ཁྱུག་ཙམ་སྒོམ་ཤོག་ཨ།

དེ་ནས་ཐམས་ཅད་རང་བཞིན་གྱིས་གྲུབ་པས་སྟོང་པ་ཡིན་པར་བསམ་བྱས་ཙང་ཆོས་ཐམས་ཅད་ངོ་བོ་ཉིད་ཀྱིས་གྲུབ་པ་གཏན་ནས་མེད་པར་བསམ་པའི་ཐོག་ནས་སྟོང་ཉིད་ཀྱི་ལྟ་བ་བསམ་དགོས་ཀྱི་ཡོད་པའི་སྐོར་ལ་ཏོག་ཙམ་བཀའ་གནང་སོང། ད་དེ་ནས་ང་རང་ཚོ་ཚང་མ་ལ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཤ་སྟག་རེད།

དོན་སྟེང་ནས་ཡོད་པ་ཞིག་ང་ཚོ་ལ་སྣང་ཡོང་གི་འདུག་དོན་སྟེང་ནས་ཡོད་པ་ཞིག་སྣང་བསྡད་པ་འདི། དོན་སྟེང་ནས་སྣང་བ་ལྟར་དུ་གྲུབ་ཡོད་ན། རྣམ་བདུན་གྱི་རིགས་པ་ལྟ་བུ་དེ་འགྲིག་གི་འདུག། རྣམ་ལྔའི་རིགས་པ་དང་རྣམ་བདུན་གྱི་རིགས་པ་དང་གཅིག་དུ་བྲལ་གྱི་རིགས་པ་དེ་འགྲིག་གི་འདུག་ཟེར་ཡོང་དུས་ཙང་ནས། རྙེད་དགོས་ས་ལ་རྙེད་ཡ་ཁྱོན་ནས་མི་བདེ་བ་བྱེད་གི། དེ་འདྲ་ཡིན་དུས། སྣང་ཞིང་སྲིད་པའི་ཆོས་འདི་ཐམས་ཅད་ང་རང་ཚོའི་འཁོར་བ་པའི་སེམས་ཅན་ཨེ་ནི་ད་ག་ནང་བཞིན་འཁོར་བ་འཁོར་བའི་སྡུག་བསྔལ་ཨེ་ནི་ཞི་བ་ཕྱོགས་གཅིག་པའི་འཇིགས་པ་འོ་ད་ཨེ་ནི་ང་རང་ཚོ་སྐྱབས་སུ་མཆི་སའི་སངས་རྒྱས་སུ་ལབ་དུས་དོན་སྟེང་ནས་ཡོད་པ་ཞིག་ང་ཚོ་བློ་ལ་བཞག་ཡོང་གི་འདུག་ག་དེའི་རྣམ་པ་བདུན་གྱི་རིགས་པ་དང་རྣམ་ལྔའི་རིགས་པ་དེ་འདྲའི་གི་ཐོག་ནས་དོན་བཙལ་ཡོང་དུས་ཙང་ནས་དེ་བཞིན་གཤེགས་པ་རྙེད་ཡག་ཁྱོན་ནས་མི་འདུག་གོ། དེ་ཐམས་ཅད་ལོ། མིང་བརྡས་བཞག་ཙམ་ཞིག་མ་གཏོགས་དོན་གྱི་ངོས་ནས་ཡོད་པ་ཅིག་གཏན་ནས་མི་འདུག་བསམ་པ་ཅིག་གི་ཨེ་ནི་སྟོང་ཉིད་ཀྱི་ལྟ་བ་ཡག་པོ་ཅིག་བསམ་བློ་བཏང། ཨོ་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པས་སྟོང་པ་ཡིན་བསམ་པ་གཅིག་གིས། གལ་ཏེ་དངོས་པོ་འདི་དག་རྣམ་དཔྱད་ན་དེ་ཉིད་བདག་ཅན་དངོས་ལས་ཚུ་རོལ་དུ་གནས་རྙེད་མ་ཡིན་དེ་ཕྱིར་འཇིག་རྟེན་གྱི་ཐ་སྙད་བདེན་ལ་རྣམ་པར་དཔྱད་མི་བྱ་དེ་ཉིད་སྐབས་སུ་རིགས་པ་གང་ཞིག་གིས་བདག་དང་གཞན་ལས་སྐྱེ་བ་རིགས་མིན་རིགས་དེས་ཐ་སྙད་དུ་ཡང་རིགས་མིན་པས་ཁྱོད་ཀྱི་སྐྱེ་བ་གང་གིས་ཡིན་པར་འགྱུར་དངོས་པོ་སྟོང་པ་གཟུགས་བརྙན་ལ་སོགས་པ་ཚོགས་ལ་ལྟོས་རྣམས་མ་གྲགས་པ་ཡང་མིན་ཇི་ལྟར་དེར་ནི་གཟུགས་བརྙན་སོགས་སྟོང་ལས་ཤེས་པ་དེ་ཡི་རྣམ་པར་སྐྱེ་འགྱུར་ལྟར་དེ་བཞིན་དངོས་པོ་ཐམས་ཅད་སྟོང་ན་ཡང་སྟོང་ཉིད་དག་ལས་རབ་ཏུ་སྐྱེ་བར་འགྱུར། བྱས་ནས་གང་ལྟར་བཏགས་དོན་བཙལ་ན་རྙེད་ཡག་ཁྱོན་ནས་མེད་པ་ཅིག་གིས་འོ་ད་ཡང་མེད་པ་ཡོད་མ་རེད་གོ། རྒྱུ་རྐྱེན་མང་པོ་ལྟོས་ནས་ནི་ཚོགས་པའི་སྟེང་ནས་བདེ་སྡུག་ཡོང་བསྡད་ཀྱི་ཡོད་རེད་ཕན་གནོད་འགྲིག་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ས་ནས་གོ་བ་ཡག་པོ་བསམ་བློ་བཏང་པ་ཡིན་ན་དོན་གྱི་ངོས་ནས་ཡོད་པ་ཅིག་གཏན་ནས་མེད་པ། མིང་བརྡའི་རྐྱེན་ཚོགས་པའི་སྟེང་ནས་བཏགས་པར་དུ་ཨེ་ནི། གྲུབ་སྟེ་ངས་བྱེད་ཀྱི། ཨོ་དེ་འདྲ་ཡིན་དུས་ཚང་ནས། ད་བརྟེན་ནས་བཏགས་པ་ཆགས་ཡོང་དུས་བརྟེན་ནས་བཏགས་པ་རྒྱུ་མཚན་དུ་བྱས་ཏེ་ངོ་བོ་ཉིད་ཀྱིས་གྲུབ་པ་མེད་བསམ་པ་ཅིག་གི་བློ་ལ་ཡར་སླེབས་ཐུབ་ཡག་ཅིག་འདུག་ག། འོ་དེ་འདྲ་ཡིན་དུས་ད་ཨཱ་ནི་ང་རང་ཚང་མ་ལ་ཨཱ་ད་ཀུན་རྫོབ་བྱང་ཆུབ་ཀྱི་སེམས་ཏོག་ཙམ་པོ་ཅིག་མཉམ་པར་བཞག་པ་དེའི་རྗེས་ལ་ད་ཆོས་ཐམས་ཅད་ངོ་བོ་ཉིད་ཀྱིས་གྲུབ་པ་གཏན་ནས་མེད་བསམ་པ་ཅིག་སྟོང་ཉིད་ཀྱི་ལྟ་བ་ལ་ཅིག་བསམ་བློ་གཏོང་ཤོག་ཨ། ཁྱེད་རང་ཚོའི་མིག་ནས་ཡར་བལྟས་ཡོང་དུས་དེ་ང་མཐོང་གི་ཡོད་རེད།

མེད་པ་ཡོད་མ་རེད་ཕན་གནོད་འགྲིག་གི་ཡོད་རེད་ཨོ་དེ་འདྲ་ཡིན་དུས་ས་ནས་ད་མིང་གི་དབང་གིས་ཡོད་པ་འོས་མེད་ཀྱིས་གྲུབ་ཡོང་གི་འདུག་ག་ས་དེ་འདྲ་ཡིན་དུས་ས་ནས་ཨ་ཆོས་ཐམས་ཅད་ལ་མིང་བརྡས་བཞག་ཙམ་ཞིག་མ་གཏོགས་དོན་གྱི་ངོས་ནས་ཡོད་པ་ཞིག་གཏན་ནས་མི་འདུག་བསམ་པ་གཅིག་སངས་རྒྱས་བཅོམ་ལྡན་འདས་རྣམ་པ་བདུན་གྱིས་བཏགས་དོན་བཙལ་ཡིན་ན་བཅོམ་ལྡན་འདས་རྙེད་ཡ་ཡོད་མ་རེད། བཅོམ་ལྡན་འདས་ཁོ་རང་གི་ཨེ་ནི། ལོ་དྲུག་དཀའ་སྤྱད་མཛད་ནས་གཞུག་གུ། བྱ་རྒོད་ཕུང་རི་ལྟར་ལ་ཁོ་རང་གི་ཉམས་མྱོང་སྐྱེས་པ་དེ་ཨེ་ནི་མར་གསུངས་ཡོང་དུས་ཨེ་ནི་མིང་ཙམ་བཏགས་ཙམ་དོན་གྱི་ངོས་ནས་ཡོད་པ་གཏན་ནས་མེད་པ་ཅིག་གསུངས་ཡོང་གི་འདུག་ག། ད་དེ་བདེན་པ་རེད་རིགས་པས་དཔྱད་ན་ཁྱོན་ནས་རྙེད་ཡ་མི་འདུག་ག། འོ་ད་ཆོས་ཐམས་ཅད་མིང་བརྡས་བཞག་ཙམ་ཞིག་མ་གཏོགས་དོན་གྱི་ངོས་ནས་ཡོད་པ་གཏན་ནས་མེད། བསམ་པ་གཅིག་གིས་ཨེ་ནི། བསམ་བཏང་ནས་དེའི་ངང་ལ་ཡ་ཕ་གི།

ཀུན་རྫོབ་བྱང་ཆུབ་ཀྱི་སེམས་དང། ཨེ་ནི། སྟོང་ཉིད་ཀྱི་ལྟ་བ་ཟུང་དུ་སྦྲེལ་ནས་ད་ཡོད་བལྟ་བ་ཅིག་བསམ་བློ་བཏང་ནས། འོ་ད་དེ། ཨེ་ནི། ཐམས་ཅད་རྣལ་འབྱོར་གྱི་སེམས་བསྐྱེད་པ་ཟེར་མཁན་དེ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་གཟུགས་སྐུ་གྲུབ་ཡ་དེ། དེ་འདྲའི་གི། གཞན་ཕན་གྱི་བསམ་པ་དེའི་ཐོག་ནས་གྲུབ་ཡོང་གི་ཡོད་རེད། སངས་རྒྱས་བཅོམ་ལྡན་འདས་ཀྱི། རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས། ཡེ་ཤེས་ཆོས་ཀྱི་སྐུ་ཟེར་ཡ་དེ་སྟོང་ཉིད་ཀྱི་ལྟ་བ་དེའི་ཐོག་ནས་གྲུབ་ཡོང་གི་ཡོད་རེད། མདོར་ན་སངས་རྒྱས་ཀྱི་གཟུགས་སྐུ་དང་སངས་རྒྱས་ཀྱི་ཐུགས་ཡེ་ཤེས་ཆོས་སྐུ་དེ་གཉིས་པོ་དེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་གཉིས་པོ་ཡི་གི་ཐོག་ནས་གྲུབ་ཡོང་གི་འདུག་པ། བྱས་ཙང་ང་རང་ཚོ་ཚང་མ་ལོག་གིས་སངས་རྒྱས་ཆོས་ཚོགས་འོ་འདྲ་བཏོན་བྱས། ཚང་མ་ལོག་གིས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་བ་ཞིག་ཟེར་གྱི་ཡོད་རེད་དེ། ད་སངས་རྒྱས་ཀྱི་སྐུ། སྐུ་དང་ཐུགས་གཉིས་ཡོད་རེད། ད་ཐུགས་གྲུབ་ཡ་དེ་སྟོང་ཉིད་ཀྱི་ལྟ་བ་དེའི་ཐོག་ནས་གྲུབ་དགོས་རེད། སྐུ་གྲུབ་ཡ་དེ་བྱང་ཆུབ་སེམས་དེའི་ཐོག་ནས་གྲུབ་ཡ་རེད། འོ་ད་དེ་ལྟ་བུ། བློ་ཡག་པོ་ཅིག་སྐྱེས་ཤོག་ཨ།

ཨེ་ནི་སྔགས་སྟོང་སྐུ་སྤྲོས་ཅིག་ཞིབ་པོ་བྱེད་དེ་ཡག་པོ་ད་རེད། ཡིན་ནའི་དེ་རྩ་བ་རང་དེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེའི་ཐོག་ནས་བསམ་བློ་ཞིག་བཏང་མ་ཐུབ་ན་ཨེ་ནི་དགོས་པ་ཆེ་གལ་ཡོད་མ་རེད། སྟོང་ཉིད་རྟོགས་པའི་གཟུང་རྣམ་ལྷར་འཆར་བ་ཟེར་དེའི་ཐོག་ནས་འདུག་ད་བསམ་བློ་བཏང་ཡ་བྱེད། འོ་ད་བྱས་ན་དེ་རིང་ཆོས་འབྲེལ་ད་གས་ཟིན་པ་ཡིན།

བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་ཉིན་གྱི་སྔ་དྲོ་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཆོས་རའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་མཛད་དེ། རྒྱལ་ཁབ་ཕྱི་ནང་གི་དད་ལྡན་ཆོས་ཞུ་བ་ཁྲི་གཅིག་ལྷག་ལ་སྐྱེས་རབས་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་བའི་སྐབས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོ་འཕྲུལ་སྨོན་ལམ་ཆེན་པོ་འདི་ནི་ལོ་ངོ་བརྒྱ་ཕྲག་མང་པོའི་ལོ་རྒྱུས་ལྡན་པའི་ཕྱག་སྲོལ་ཞིག་ཡིན་ན་ཡང། དེང་སྐབས་བོད་ནང་རྣམ་ཀུན་ལྟར་སྨོན་ལམ་ཆེན་མོ་འཚོགས་རྒྱུ་ཡི་ཐོག་ལ་དཀའ་ངལ་འཕྲད་ཀྱི་ཡོད་ཀྱང་བཙན་བྱོལ་དུ་ཡོད་པའི་བོད་མི་ཚོས་མུ་མཐུད་ཧུར་ཐག་གནང་སྟེ་སྲོལ་དེ་རྒྱུན་འཛིན་གནང་དགོས་པ་བཀའ་གནང་སོང། ཡང་སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རང་གཅེས་འཛིན་དང་བདག་ཏུ་འཛིན་པའི་བདེན་འཛིན་གཉིས་པོ་ནི་ཇི་སྲིད་ང་ཚོའི་རྒྱུད་ལ་གནས་པ་དེ་སྲིད་དུ་དཀའ་ངལ་ཡོང་གི་ཡོད་པ་དེ་ཆོས་ཉིད་རེད། དེར་བརྟེན་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་ཉམས་ལེན་བྱེད་པ་ལས་ལྷག་པ་མེད་པར་མ་ཟད་མགོན་པོ་གང་ཉིད་མཆོག་གིས་ཉམས་བཞེས་མཛད་རྒྱུ་གཙོ་བོ་ཡང་དེ་ཉིད་ཡིན་པས་དད་ལྡན་ཆོས་ཞུ་བ་ཚོས་ཀྱང་དེ་ལྟར་ཉམས་ལེན་བྱེད་དགོས་གལ་ཆེ་བའི་སྐོར་བཀའ་སློབ་ཕེབས་གནང་སོང། ཡང་སོག་ཡུལ་ནས་སོག་པོའི་དད་ལྡན་བ་ཉིས་བརྒྱ་ཙམ་ཞིག ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་བར་བཞུགས་སྒར་རྡ་རམ་ས་ལར་ཕེབས་འདུག་པའི་ཁྲོད་སོག་པོའི་ཁྲིམས་རྩོད་པ་ལྕམ་ཚོ་བ་ཡ་མ་ལགས་ཀྱིས། Dalai Lama teaching is we together very happy and very blissful. ཐེངས་འདིར་རྡ་རམ་ས་ལར་ཡོང་སྟེ ྋགོང་ས་ཏཱ་ལའི་བླ་མ་མཆོག་ཐེངས་དང་པོ་དངོས་སུ་མཇལ་རྒྱུ་བྱུང་བར་ཧ་ཅང་གི་དགའ་པོ་དང་བྱིན་རླབས་ཐོབ་པའི་ཚོར་སྣང་བྱུང་ལ་རེ་བ་དང་སེམས་ཤུགས་འཕར་མ་ཞིག་ཀྱང་སྦྱིན་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་རྒྱ་གར་ལྷོ་ཕྱོགས་ནས་ཕེབས་པའི་དགེ་འདུན་པ་དར་རྒྱས་ལགས་ཀྱིས་གསང་སྔགས་ཉམས་ལེན་བྱེད་རྒྱུ་ནི་གལ་ཆེ་ཡང་གཙོ་བོ ྋགོང་ས་མཆོག་གིས་བཀའ་གནང་བ་བཞིན་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་ཉམས་ལེན་བྱེད་པ་ལས་ལྷག་པ་མི་འདུག་ཅེས་འགྲེལ་བརྗོད་གནང་བྱུང། སྐྱེས་རབས་ཀྱི་ནང་དུ་ད་ཅིག་རྒྱ་ཆེན་པོ་ཞིག་རག་སོང་དང་ད་ཅིག་ཞུ་ཁག་པོ་རེད་དེ་ཡིན་ནས་ད་ལྟ་རྡོག་རྡོག་རེད་དེ་གསང་སྔགས་ཀྱི་ཉམས་ལེན་ལྷ་དང་དཀྱིལ་འཁོར་སྒོམ་ཡག་གལ་ཆེན་པོ་རེད་དེ་ལ་ཡིན་ན་ཡང་གཙོ་བོ་གཙོ་བོ་རྨང་གཞི་དེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་རྟོགས་པའི་ལྟ་བ་སྟོང་ཉིད་ཀྱི་སྒོམ་ཡག་དེ་བ་ད་དེ་གཙོ་བོ། དགོས་ཀྱི་རེད་གསུངས་པ་རེད་བ། གཞན་ཡང་འདི་ཚེས་བརྒྱད་ནས་དགུ་བར་ཉིན་གྲངས་གཉིས་ཀྱི་རིང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བདེ་མཆོག་ནག་པོ་པའི་བཀའ་དབང་སྩལ་རྒྱུ་ཡིན་འདུག་པ་དང་དེ་ཡང་ཚེས་བརྒྱད་ཉིན་བདེ་མཆོག་ནག་པོ་པའི་བཀའ་དབང་གི་སྟ་གོན་དང་ཚེས་དགུ་ཉིན་བདེ་མཆོག་ནག་པོ་པའི་དབང་གི་དངོས་གཞི་བཅས་བཀའ་དྲིན་སྩལ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས། ལགས། ད་དེ་ག་ནང་བཞིན་ནི་ད་རེས་ད་གསུང་ཆོས་ཉིན་གཉིས་པ་དང་དམིགས་བསལ་ཡང། ཚེས་བརྒྱད་དང་དགུ་ཉིན་གཉིས་རིང་ག་ཡིན་པི་ན་སྐྱབས་མགོན་རིན་པོ་ཆེ་ནས་ད་ཡང་བཞུགས་སྒར་གྱི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ལ་དཔལ་འཁོར་ལོ་སྡོམ་པ་ནག་པོ་པའི་ལུགས་ཀྱི་བཀའ་དབང་འདི་གནང་ཡོད་རེད་ལ། དེའི་སྐབས་ཀྱི་གནས་ཚུལ་འདི་གའི་ང་ཚོས་ཡང་ལེ་ཚན་རྗེས་མའི་ནང་ལོགས་ལ་མུ་མཐུད་བྱས་ང་ཚོའི་གསན་མཁན་རྣམ་པ་ཚོར་ངོ་སྤྲོད་ཞུ་གི་ཡིན་ལ་ད་རེས་སྟ་གོན་གྱི་ཉིན་མོ་འདིའི་ཡང་འབྲེལ་ཡོད་ཀྱི་གནས་ཚུལ་ང་ཚོའི་ཡང་བཞུགས་སྒར་ཁུལ་དུ་ཡོད་པའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་པ་འདི་ང་ཚོས་ལེ་ཚན་འདིའི་མཚམས་མ་བཞག་གོང་དེ་ངོ་སྤྲོད་ཅིག་ཞུ་གི་ཡིན། གོང་ས་མཆོག་གིས་ཁལ་ཁ་རྗེ་བཙུན་དམ་པའི་མཆོག་སྤྲུལ་རིན་པོ་ཆེ་སོགས་སོག་རིགས་ཀྱི་གདུལ་བྱ་རྣམ་པར་བདེ་མཆོག་ནག་པོ་སྤྱོད་པའི་ལུགས་ཀྱི་བཀའ་དབང་གི་སྟ་གོན་གནང་བ། བོད་མིའི་དབུ་ཁྲིད་གོང་ས་མཆོག་ལ་སོག་ཡུལ་གྱི་རྒྱལ་ས་ཨུལན་པཱ་ཏར་དུ་རྟེན་གཞི་ཆགས་པ་དགའ་ལྡན་ཐེག་ཆེན་གླིང་དགོན་པ་གིས་གསོལ་འདེབས་ཞུས་པ་ལྟར། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གོང་ས་མཆོག་གིས་སྤྱི་ཟླ་གསུམ་པ་གི་ཚེས་བརྒྱད་ཉིན་ཆེད་དུ་བྱ་བའི་གདུལ་བྱ་ཁལ་ཁ་རྗེ་བཙུན་དམ་པ་སྐུ་འཕྲེང་བཅུ་གཅིག་པ་གི་ཡང་སྲིད་དམ་མཆོག་སྤྲུལ་རིན་པོ་ཆེ་སྟེ། དགུང་ལོ་བདུན་ལ་ཕེབས་པ་གི་ཁལ་ཁ་རྗེ་བཙུན་དམ་པ་སྐུ་འཕྲེང་བཅུ་གཉིས་པ་གཙོ་བོར་བྱས་ཏེ།

གཞན་ཡང་གོང་ས་མཆོག་ནས་ཁོང་གིས་དེ་སྔ་སངས་རྒྱས་ཀྱི་ཆོས་མ་དར་བ་གི་ཡུལ་གྲུ་དེ་འདྲར་ཡང་ཆོས་དར་བར་བྱས་པ་སོགས་སྐུ་ཚེ་ཧྲིལ་བོ་ལ་བསྟན་པའི་ཞབས་འདེགས་ཧུར་ཐག་གནང་བ་ནི་གཞན་ཕན་གྱི་དོན་དུ་གནང་བ་ཟིག་དང། དེ་ལྟ་བུའི་བསྟན་པའི་ཞབས་འདེགས་སྒྲུབ་པར་བཅོམ་ལྡན་འདས་ཀྱི་ཡེ་ཤེས་ཀྱིས་གཟིགས་ཏེ་ཐུགས་དགྱེས་བོ་ཡོང་གི་ཡོད་པ་གི་རྟགས་གསལ་བོ་འདུག་ཅེས་སོགས་ཀྱི་བཀའ་སློབ་སྩལ་གནང་གི་འདུག།

འཁོར་ལོ་སྡོམ་པར་གྲུབ་བརྙེས་བཅུ་གསུམ་ཡུལ་འདྲེན་མཛད་ནག་པོ་སྤྱོད་པར་གསོལ་བ་འདེབས་ཞེས་པ། གྲུབ་ཆེན་ནག་པོ་བ་དང་འཇམ་དབྱངས་ཆོས་རྗེའི་མཚན་ཁོངས་འདིར་འཇུག་དགོས་གོང་ས་སྐྱབས་མགོན་ཆེན་པོའི་བཀའ་སློབ་ལྟར་བཀོད་ཅེས་གསལ་བ་བཞིན། མགོན་པོ་གང་ཉིད་དམིགས་བསལ་གྲུབ་ཆེན་ནག་པོ་སྤྱོད་པའི་སྐུའི་སྐྱེ་བ་བཞེས་པ་ཞལ་བཞེས་གནང་གི་ཡོད་པས། ཕྱོགས་འདི་གི་དོན་གཉེར་ཅན་རྒྱལ་ཁབ་དང་མི་རིགས་མི་འདྲ་བ་ཧ་ཅང་མང་པོ་ཡོང་ཡོད་པ་ལས། ཁ་ན་ཌ་རྒྱལ་ཁབ་ཀྱི Kristen Sigmund ལགས་ནས་མོ་རང་ལ་བཀའ་དབང་འདི་བཞེས་རྒྱུའི་སྐལ་བཟང་བྱུང་བར། བྱིན་རླབས་ཀྱི་ཚོར་བ་ཧ་ཅང་ཆེན་པོ་ཐོབ་པ་འགྲེལ་བརྗོད་གནང་གི་འདུག། Very very blessed and honored to be here and I'm humbled. བཀའ་དབང་ལ་མཉན་ཏེ་གོང་ས་མཆོག་གི་ཐུན་མོང་མིན་པ་གི་མཁྱེན་དཔྱོད་ཀྱི་ནུས་པ་ལ་བརྟེན་ནས་སོ་སོ་ལ་ཧ་ཅང་བྱིན་རླབས་ཀྱི་ཚོར་བ་ཆེན་པོ་ཐོབ་པ་མ་ཟད། དགའ་གུས་ཡི་རང་གི་བསམ་པ་ངག་བརྗོད་དུ་མི་ཤེས་པ་ཟིག་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་གི་འདུག། ཡང་སོག་ཡུལ་ནས་ཡིན་པ་འབྲས་སྒོ་མང་བསམ་བློ་ཁང་ཚན་གྱི་བློ་བཟང་མཐུ་སྟོབས་ལགས་ནས། ཁོ་ཚོ་སོག་རིགས་དད་ལྡན་པ་ཉིས་སྟོང་ཙམ་བཅར་ཡོད་པ་ཚོར་དམིགས་བསལ་དབང་འདི་ཐོབ་རྒྱུ་ཡིན་པར་ཧ་ཅང་གི་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་གི་འདུག། ད་ལྟ་དེ་རྒྱལ་བ་རིན་པོ་ཆེའི་རྩ་ལ་ང་ཚོ་དེ་བདེ་མཆོག་ནག་པོ་གི་དེ་རིང་གི་རྗེས་གནང་དེ་ནས་གནང་བ་རེད་ཨ་ནི་སང་ཉིན་དེ་དབང་ཐོབ་པ་རེད་ཨ་ནི་ང་ཚོ་དེ་སོག་པོ་ཚང་མ་གི་དཔེ་དམིགས་བསལ་གི་དཔེ་དགའ་པོ་བྱུང་འདུག་དཔེ་དད་པ་ཆེན་པོ་ཞུ་འདུག། ཡང་སྨན་པ་བཀྲ་ཤིས་བསྟན་འཛིན་ལགས་ནས་ནམ་རྒྱུན་བདེ་མཆོག་གི་བཀའ་དབང་རེ་ཐོབ་མྱོང་ན་ཡང། ནག་པོ་བའི་ལུགས་ཐོབ་མ་མྱོང་བ་རྩ་ཆེན་པོ་ཡིན་པས་སྐལ་བ་བཟང་བོ་ཚོར་གི་ཡོད་པ་དང་ལྷག་པར་རྒྱ་གར་དུ་བདེ་མཆོག་གི་གནས་ཧ་ཅང་མང་པོ་ཡོད་པ་ཚོར། སོ་སོ་སྐབས་དུས་སུ་གནས་སྐོར་ལ་འགྲོ་བཞིན་པ་མ་ཟད། གོང་ས་མཆོག་གིས་དབང་འདི་གལ་ཆེན་དུ་གཟིགས་ཏེ་གནང་བཞིན་པ་གི་ཚོར་བ་བྱུང་ཞེས་འགྲེལ་བརྗོད་གནང་གི་འདུག།

དབང་འདི་གལ་ཆེན་པོ་བྱས་ནས་གནང་གི་ཡོད་ས་རེད་བསམ་གྱི་འདུག་ངས་ནས་འདི་འདྲའི་ཅིག་ལ་བརྩི་གི་ཡོད་ལ་དེ་སྐལ་བ་བཟང་པོ་ཞེ་པོ་བྱུང། བདེ་མཆོག་ནག་པོ་བའི་ལུགས་ཀྱི་ཆོས་སྐོར་ནི་ཁལ་ཁ་རྗེ་བཙུན་དམ་པ་སྐུ་འཕྲེང་རིམ་བྱོན་གྱིས་ཐུགས་དམ་ཉམས་བཞེས་གནང་གི་ཡོད་པས་བཀའ་དབང་འདིར་ཨུ་རུ་སུ་དང་ཁལ་ཁའི་ཕྱོགས་ཀྱི་སོག་རིགས་ཧ་ཅང་མང་པོ་བཅར་ཡོད་པ་མ་ཟད། འཛམ་གླིང་ཡུལ་གྲུ་ཁག་དྲུག་ཅུ་རེ་དྲུག་ནས་ཕྱི་ནང་གི་སེར་སྐྱ་ཆིག་ཁྲི་ཉིས་སྟོང་བརྒལ་བ་བཀའ་དབང་དུ་ཡང་བཅར་ཡོད་ཅིང་གོང་ས་མཆོག་གིས་སྤྱི་ཚེས་བརྒྱད་ཀྱི་ཉི་མ་དབང་གི་སྟ་གོན་དང། སྤྱི་ཚེས་དགུ་གི་ཉི་མ་དབང་དངོས་གཞི་གནང་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ལགས་ད་དེ་རིང་གི་ལེ་ཚན་འདི་དེ་ག་ཙམ་ཞིག་ཡིན་གསན་མཁན་རྣམ་པ་ཚོས་དེ་རིང་གི་གཏམ་གླེང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།